དབྱར་གནས་ཀྱི་དཀྱིལ་མཚམས་ལ་སླེབས་དུས་ཡུལ་ལུང་དེར་ཐན་པ་བྱུང་སྟེ། ཚ་གདུང་གི་གནོད་པ་དེ་ནི་ཧ་ལམ་བཟོད་མི་ཐུབ་པ་ལྟ་བུར་གྱུར། ཉིན་ལྟར་དུས་ཡུན་མང་ཆེ་བར་བཅོམ་ལྡན་འདས་བསིལ་གྲིབ་ལྡན་ཞིང་ངལ་དུབ་སངས་པའི་ནིམ་པའི་སྡོང་པོ་ཞིག་ཡོད་པ་དེའི་འོག་ཏུ་བཞུགས་ཏེ། གུང་ཚིགས་བཞེས་ས་དང། གསུང་ཆོས་གནང་ས་དེ་བཞིན་སྒོམ་སྐྱོན་ས་དང། མནལ་གཟིམ་ས་ཚང་མ་ཤིང་སྡོང་དེའི་འོག་རང་དུ་གནང། དབྱར་གནས་ཀྱི་ཟླ་བ་གསུམ་པའི་འགོ་སྟོད་ནས་བཟུང་ཐན་པ་དེའི་རྐྱེན་པས་ཟ་འབྲུ་དཀོན་པར་གྱུར་ཏེ་དགེ་འདུན་པའི་བསོད་སྙོམས་ཀྱང་ཉུང་ཙམ་ལས་མ་རྙེད། ས་གནས་གཞུང་གིས་དཀའ་ཁག་སྐབས་ལོངས་སྤྱོད་རྒྱུར་ཉར་བའི་ཟ་འབྲུ་རྣམས་ཀྱང་རྫོགས་པར་གྱུར། གནས་སྟངས་དེ་འདྲའི་འོག་དགེ་འདུན་པ་མང་ཆེ་བས་ལྷུང་བཟེད་སྟོང་པར་བསྣམས་ཏེ་དགོན་པར་ཕྱིར་ལོག་བྱེད་དགོས་བྱུང་ཞིང་བཅོམ་ལྡན་འདས་ཀྱང་བསོད་སྙོམས་སུ་བྱོན་སྐབས་ལན་གྲངས་དུ་མར་ལྷུང་བཟེད་སྟོང་པར་བསྣམས་ཏེ་ཕྱིར་ཕེབས་གནང་དགོས་ཀྱི་ཡོད་སྟབས། ཁོང་གིས་ཆུ་རྐྱང། ཆུ་རྐྱང། རེ་བཞེས་ནས་བཀྲེས་སྐོམ་སེལ་ཐབས་གནང།

ཡོང་ནས་དབྱར་གནས་ཀྱི་མཇུག་བསྐྱངས་ན་བསོད་སྙོམས་རྙེད་སླ་བ་ཡོད་སྐོར་གྱི་དགོངས་ཚུལ་བཏོན་ནའང་བཅོམ་ལྡན་འདས་ཀྱིས་ཞལ་བཞེས་མ་གནང་བར་སྨྲས་པ། མོའུ་འགལ་གྱི་བུ། ད་ལན་གྱི་གནོད་འཚེ་ཐེབས་ས་ངེད་ཅག་གཅིག་པུ་མ་ཡིན་པར། འབྱོར་ལྡན་ཁྱིམ་ཚང་ཁ་ཤས་མ་གཏོགས་ས་ཁུལ་དེའི་ཡུལ་དེའི་ཡུལ་མི་ཚང་མས་སྡུག་བསྔལ་མྱོང་བཞིན་པ་གཅིག་མཚུངས་རེད། དེར་བརྟེན་ང་ཚོས་ཡུལ་མི་རྣམས་བསྐྱུར་ནས་ཕྱོགས་གཞན་དུ་ཕེབས་ན་ག་ལ་འགྲིག། ད་རེས་འུ་ཅག་ལ་ཡུལ་མི་ཚོ་དང་ལྷན་དུ་དཀའ་སྡུག་མཉམ་མྱོང་དང་ཁོང་ཚོའི་སྡུག་བསྔལ་ཤེས་པར་བྱེད་རྒྱུའི་གོ་སྐབས་ཐོབ་པས། དབྱར་གནས་ཀྱི་མཇུག་མ་གྲུབ་བར་དུ་ང་ཚོ་ངེས་པར་འདིར་བཞུགས་དགོས་ཞེས་གསུངས། འབྱོར་ཕྱུག་ལྡན་པའི་ཚོང་དཔོན་མེ་སྦྱིན་གྱིས་བཅོམ་ལྡན་འདས་ཀྱི་གསུང་གི་གདམས་པར་ཉན་རྒྱུའི་སྐལ་བཟང་ཐོབ་རྗེས། ཁོས་བཅོམ་ལྡན་འདས་འཁོར་དགེ་སློང་གི་ཚོགས་དང་བཅས་པ་ཡུལ་དགྲ་མཐར་དབྱར་གནས་ལ་བཞུགས་པར་གདན་དྲངས་ནའང་ཁོ་རང་ཚོང་ལས་ཀྱི་ཕྱིར་ཕྱོགས་ཐོན་བྱེད་དགོས། བྱུང་སྟབས། སོ་སོའི་ཡུལ་ལུང་ལ་ཐན་པ་བྱུང་སྟེ་དཀའ་ངལ་འཕྲད་བཞིན་པའི་གནས་སྟངས་དེ་གཏན་ནས་ཤེས་མེད། ཉིན་ཞིག་མོའུ་འགལ་གྱི་བུས་དགོན་པའི་འཁྲིས་སུ་སྤང་ལྗོངས་དང་ལྗང་མདོག་གི་ལོ་འདབ་རྒྱས་པའི་ལྗོན་ཤིང་སྐྱེས་འདུག་པ་དག་ལ། ཕྱག་མཛུབ་བཀྱེར་ཏེ་ཞུས་པ། བཅོམ་ལྡན་འདས། ཕ་གིའི་རྩི་ཤིང་འདི་དག་སྟོབས་དང་ལྡན་ཞིང། སོས་པར་སྐྱེས་འདུག་པར་བལྟས་ན་ཕལ་ཆེར་དེ་ཚོའི་འོག་གཞིར་འཚོ། དེ་ཚོའི་འོག་གཞིར་འཚོ་བཅུད་ཕུན་སུམ་ཚོགས་པ་ཡོད་ངེས་པས་ངེད་ཅག་གིས་ས་གཞི་བསྔོགས་ཏེ་དེའི་འོག་མཐིལ་གྱི་སྔོ་ལུད། མཐིལ་གྱི་སྔོ་ལུད་བཏོན་རྗེས་ཆུ་དང་བསྲེས་ཏེ་དགེ་འདུན་པར་འཚོ་བཅུད་ལྡན་པའི་གུང་ཚིགས་ཤིག་དྲངས་ན་ལེགས་སྙམ་ཞེས་ཞུས་པར། བཅོམ་ལྡན་འདས་ཀྱིས་སྨྲས་པ་མོའུ་འགལ་གྱི་བུ། དེ་ཡང་གནད་དུ་ཁེལ་བའི་ཐབས་ལམ་ཞིག་མ་རེད། དེ་སྔོན་ངས་དང་ཀ་ཤི་རིའི་རི་ངོགས་སུ་དཀའ་ཐུབ་ཀྱི་སྤྱོད་པ་བསྟེན་བཞིན་པའི་སྐབས་ངས་ཀྱང་དེ་འདྲའི་ཚོད་ལྟ་བྱས་མྱོང་ནའང་དེའི་ཁྲོད་ཕན་ཐོགས

ནང་གཏམ་གྱི་ཚུལ་དུ་བརྗོད་པར། སྤྱིར་ན་དགེ་འདུན་པ་ཚོས་འདང་ངེས་ཀྱི་བསོད་སྙོམས་ཐོབ་ཀྱི་མེད་པའི་ཁར་ཅུང་ཙམ་འབུལ་རྒྱུ་ཡོད་པའི་སྦྱིན་བདག་ཚོས་དང། སྦྱིན་བདག་ཚོས་ཀྱང་དང་ཐོག་དགེ་སློང་བསླབ་པ་རྒན་པ་ཚོར་འབུལ་གྱི་ཡོད་སྟབས་དགེ་སློང་ན་གཞོན་ཚོས་བསོད་སྙོམས་གཏན་ནས་མི་རག་པའམ་ཡང་ན་ཉུང་ཙམ་ལས་མི་རག་པས་ཡིན་ཞེས་གསུངས་པར། ཁྱེའུ་བཀྲ་ཤིས་ཀྱིས་ཀྱང་དེ། དངོས་ཡོད་ཡིན་པའི་དོ་སྣང་བྱུང་སྟེ། ངས་ཟས་ཉུང་ངུ་རེ་ལས་མ་རྙེད་པའི་ཉིན་དེའི་རིང་གུང་ཚིགས་ཟོས་རྗེས་ད་དུང་གྲོད་ཁོག་ལྟོགས་ཀྱི་འདུག་ཁྱེད་ཀྱང་དེ་ལྟར་རེད་དམ་ཞེས་དྲིས་པར་སྲས་སྒྲ་གཅན་འཛིན་གྱིས་ཀྱང་ཡིན་པའི་བརྡ་ལ་མགོ་གུག་ཙམ་གནང། གང་ལྟར་གྲོད་ཁོག་ལྟོགས་ནས་མཚན་མོར་གཉིད་ཀྱང་ཁུག་གི་མེད། ཉིན་ཞིག་ཁྱེའུ་བཀྲ་ཤིས་བསོད་སྙོམས་ནས་ཚུར་འབྱོར་བར་ཀུན་དགའ་བོའི་གཟིམ་ཁང་ཕྱི་ལོགས་སུ་སྒྱེད་བུ་རྐང་གསུམ་རྐང་གསུམ་ཞིག་ཏུ་རྫ་སྣོད་ཅིག་བསྐྱོན་ཏེ། ཤིང་དུམ་ཁ་ཤས་བསྔོགས་ནས་ཐབ་ལ་མེ་སྦར་བཞིན་པ་མཐོང་བས། ཁོ་ཀུན་དགའ་བོའི་སར་བཅར་ཏེ་མེ་སྦར་རོགས་ཞུས། ཁྱེའུ་བཀྲ་ཤིས་མེ། མེ་གཏོང་བར་བྱང་ཆ་ལྡན་པས་དུས་ཡུན་རིང་པོར་མ་འགོར་བར་མེ་ཆེན་པོར་འབར། དེ་ནས་ཉན་ཐོས་ཀུན་དགའ་བོས་རང་གི་ལྷུང་བཟེད་ཡར་བཀྱགས་ཏེ་དེའི་ནང་ནས་སོ། དེའི་ནང་ནས་སོ་ཕྱེ། སོ་ཕྱེ་ཉུང་ངུ་ཞིག་རྫ་མའི་ནང་དུ་བླུགས་ཏེ་སྨྲས་པ། འདི་གྲོ་ཞིབ་ཀྱི་ཚག་རོ་རེད། ངེད་གཉིས་ཀྱིས་ཚགས་རོ་དེ་ལས་དྲི་ཞིམ་མ་ཐོན་བར་དུ་སྐམ་སྲེག་བྱས་རྗེས་བཅོམ་ལྡན་འདས་ལ་འབུལ་གྱི་ཡིན་ཞེས་གསུངས། དེ་ནས་ཉན་ཐོས་ཀུན་དགའ་བོས་ཁྱེའུ་བཀྲ་ཤིས་ལ་ཉེ་བའི་ཆར་ཡུལ་དགྲ་མཐར་རྟ་ལྔ་བརྒྱ་ཁྲིད་པའི་ཚོང་པ་ཞིག་འབྱོར་ཡོད་པ་དང་དེར་ཁོང་ཇི་ལྟར་འཕྲད་པའི་སྐོར་གསུང་བཞིན་པའི་དུས་ཡུན་ནང། ཁྱེའུ་བཀྲ་ཤིས་ཀྱིས་རྫ་མའི་ནང་གི་ཚགས་རོ་རྣམས་ཤིང་ཐུར་གཉིས་ཀྱིས་ཕར་དཀྲུགས་ཚུར་དཀྲུགས་བྱས། ཕར་དཀྲུགས་ཚུར་དཀྲུགས་བྱེད་བཞིན་ཉན། རྟ་ཚོང་པ་དེས་དགེ་འདུན་པའི་གནས་སྟངས་ཤེས་རྗེས་ཀུན་དགའ་བོར་ཞུ་དོན། དགེ་འདུན་པས་བསོད་སྙོམས་ལ་མ་རྙེད་པའི་སྐབས་ཁོ་བོའི་རྟ་རའི་ནང་དུ་ཕེབས་ཤོག་དང། ངས་དགེ་འདུན་པ་རེ་རེར་རྟ་ཆས་སུ་སྤྱོད་རྒྱུའི་ཚགས་རོ་སྦར་མོ་གང་རེ་འབུལ་ཆོག་ཅེས་ཞུས་ཏེ་ཁོང་གིས་བཅོམ་ལྡན་འདས་ཀྱི་ཆེད་དུ་ཚགས་རོ་སྦར་མོ་གང་དང་ཀུན་དགའ་བོར་སྦར་མོ་གང་བཅས་ཁྱོན་སྦར་མོ་གཉིས་ཕུལ། དེ་ནས་ཀུན་དགའ་བོས། གཏོང་ཕོད་ཆེ་བའི་ཚོང་པ་དེས་དེ་ལྟར་བསྙེན་བཀུར་ཞུ་རྩིས་ཡོད་སྐོར་དགེ་འདུན་པར་ཞུ་ཆོག། ཅེས་གསུངས། གྲོ་ཞིབ་ཀྱི་ཚགས་རོ་ལས་དྲི་ཞིམ་ཐོན་པ་ན་ཀུན་དགའ་བོས་དེ་དག་ཕྱིར་ལྷུང་བཟེད་དུ་བླུགས་ཏེ་ཁྱེའུ་བཀྲ་ཤིས་ཕྱག་རོགས་སུ་ཁྲིད་ནས། ནིམ་པའི་ཤིང་སྡོང་འོག་ཏུ། བཅར་ཏེ་གྲོ་ཞིབ་ཀྱི་ཚགས་རོ་བཅོམ་ལྡན་འདས་ལ་ཕུལ་བར་བཅོམ་ལྡན་འདས་ཀྱིས་ཁྱེའུ་བཀྲ་ཤིས་ལ་བསོད་སྙོམས་རག་ཡོད་མེད་བཀའ་འདྲི་གནང་བ་ན། སྟབས་ལེགས་པ་ཞིག་ལ་ཉིན་དེར་ཁྱེའུ་བཀྲ་ཤིས་ཀྱིས་ཞོག་ཁོག་མངར་མོ་ཞིག་རག་ཡོད་པས་དེ་སྤྱན་འབུལ་ཞུས། དེ་ནས་བཅོམ་ལྡན་འདས་ཀྱིས་ཁོང་གཉིས་ལ། ཁྱེད་གཉིས་སར་བཞུགས་དང། ངེད་ཅག་གིས་ལྷན་དུ་གུང་ཚིགས་བཞེས། ཞེས་གསུངས་སོ། བཅོམ་ལྡན་འདས་ཀྱིས་གུས་ཉམས་དང་བཅས་ལྷུང་བཟེད་ཡར་བཀྱགས་པ་ན། ཁྱེའུ་བཀྲ་ཤིས་ཀྱིས་ཀྱང་དྲན་ཤེས་ཚུལ་བཞིན་བསྟེན་ཏེ་ཞོག་ཁོག་དེ་ཡར་བཀྱགས་དེ་ནས་བཅོམ་ལྡན་འདས་ཀྱིས་ཚགས་རོ་དེར་བསྔགས་པ་བརྗོད་བཞིན་བཞེས་པར་ཁྱེའུ་བཀྲ་ཤིས་ཀྱིས་སངས་རྒྱས་བཅོམ་ལྡན་འདས་ལ་བལྟ་བཞིན་ངུ་བྲོ་སྟེ་མིག་ཟུང་ནས

ནིམ་པའི་ལྗོན་ཤིང་འོག་ཏུ་བཅར་ནས་ཞུས་པ། བཅོམ་ལྡན་འདས། བྱང་ཆུབ་ཀྱི་ལམ་འདི་ནི་ཅི་འདྲའི་ངོ་མཚར་ལྡན་པ་ཞིག་རེད་ཨང། ལམ་འདི་སྐྱེ་བོ་སུ་ཞིག་གིས་ཐོས་ཤིང་རྟོགས་པའམ་ཉམས་སུ་བླངས་པའི་ཚེ་ན། སྐྱེ་བོ་དེ་འགྱུར་བ་གཏོང་ཐུབ་པའི་ནུས་པ་ཆེན་པོ་ལྡན། འོན་ཀྱང་མ་འོངས་པར་སྐུ་ཉིད་འཇིག་རྟེན་འདི་ནས་ཕེབས་ཟིན་པའི་རྗེས་སུ་ལམ་འདི་མུ་མཐུད་དུས་ཡུན་ཅི་ཙམ་བར་གནས་སམ་ཞེས་བཀའ་འདྲི་ཞུས་པར་བཅོམ་ལྡན་འདས་ཀྱིས་སྨྲས་པ། ཤཱ་རིའི་བུ། གལ་ཏེ་དགེ་འདུན་པས་མདོ་ཡི་དགོངས་དོན་ཕྱིན་ཅི་མ་ལོག་པར་རྟོགས་ཤིང་མདོ་ནས་གང་གསུངས་པའི་ཉམས་ལེན་ཁག་ཚུལ་བཞིན་ཉམས་སུ་བླངས་པ་དང། ལྷག་བསམ་རྣམ་དག་གིས་བཅས་པའི་བསླབ་ཁྲིམས་ཀྱི་རྗེས་སུ་འབྲངས་ཚེ་ཐར་པ་དང་ཐམས་ཅད་མཁྱེན་པའི་ལམ་འདི་ལམ་འདི་དུས་རབས་མང་པོའི་རིང་མུ་མཐུད་གནས་ཐུབ། ཅེས་གསུངས་པར་ཤཱ་རིའི་བུས་ཞུས་པ་ལགས་རེད་བཅོམ་ལྡན་འདས་དགེ་སློང་མང་ཆེ་བས་མདོ་རྣམས་བློ་འཛིན་དང་སྐྱོར་སྦྱང་གནང་གི་འདུག་གལ་ཏེ་མི་རབས་རྗེས་མའི་དགེ་འདུན་པ་ཚོས་ཀྱང་འདི་ལྟར་མདོ་རྣམས་བློ་འཛིན་དང་སྐྱོར་སྦྱང་གནང་ཚེ། ངེད་ཀྱི་བྱམས་བརྩེ་དང་ཤེས་རབ་ཀྱི་འོད་སྣང་དེ་དུས་ཡུན་རིང་པོར་རྒྱ་སྐྱེད་དང་རྒྱུན་གནས་འོང་རྒྱུ་གཏན་འཁེལ་རེད་ཅེས་ཞུས་པར་བཅོམ་ལྡན་འདས་ཀྱིས་ཤཱ་རིའི་བུ། མདོ་ནས་གང་ཞིག་གསུངས་པ། ཚུལ་བཞིན་ཉམས་སུ་ལེན་རྒྱུ་གལ་ཆེ་བ་ལས་མདོ་དེ་དག་ཁྱབ་སྤེལ་དང་རྒྱུན་འཛིན་གནང་བ་ཙམ་གྱིས་མི་འགྲིག། ད་དུང་གང་གལ་ཆེའི་ནང་གི་དོན་སྙིང་གཙོ་བོ་ནི། བསླབ་ཁྲིམས་ཚུལ་བཞིན་སྲུང་རྒྱུ་དེ་ཡིན། གལ་ཏེ་བསླབ་ཁྲིམས་ཚུལ་བཞིན་མ་སྲུང་ཚེ་སངས་རྒྱས་ཀྱི་བསྟན་པ་འདི་ཡུན་རིང་གནས་མི་ཐུབ་པར་དུས་ཡུན་ཐུང་ངུའི་ནང་འཇིག་འགྲོ། ཞེས་གསུངས་པར་ཤཱ་རིའི་བུས། འོ་ན། མ་འོངས་པའི་ལོ་ངོ་སྟོང་ཕྲག་མང་པོའི་རིང་བསླབ་ཁྲིམས་ཚུལ་བཞིན་བསྲུང་བའི་ཐབས་ལམ་ཆ་ཚང་ཆ་ཚང་བ་ཞིག་གཏན་འབེབས་གནང་ཐུབ་བམ་ཞུས་པར། བཅོམ་ལྡན་འདས་ཀྱིས་སྨྲས་པ་ཤཱ་རིའི་བུ། ད་ལྟ་ནི་དེ་འདྲའི་གཏན་འབེབས་ཞིག་གནང་མི་ཐུབ། ཉིན་ཞིག་སྐྱེ་བོ་གང་ཡང་རུང་བ་ཞིག་གིས་ད་ནི་བསླབ་ཁྲིམས་ཆ་ཚང། ཆ་ཚང། ཆ་ཚང་སོང་བས་དེ་ལས་ལྷག་པའི་བསླབ་ཁྲིམས་གཞན་མེད་དོ་ཞེས་བརྗོད་མི་བཏུབ། དཔེར་ན་དགེ་འདུན་གྱི་སྡེ་ཚོགས་པའི་ལོ་ངོ་དང་པོ་རྣམས་སུ་འུ་ཅག་ལ་ཁྲིམས་ཟེར་བ་ཞིག་མེད་ནའང་ཆོས་གྲོགས་རྣམས་ཀྱིས་སྐྱོན་དང་ནོར་འཁྲུལ་ཤོར་བའམ་བཟང་སྤྱོད་ཀྱིས་མ་འདང་བའི་ཆ་སོགས་ལ་བརྟེན་ནས་རིམ་བཞིན་ང་ཚོས་བསླབ་པའི། བསླབ་པའི་བཅས་མཚམས་དག་གཏན་འབེབས་གནང་བ་རེད། ད་ཆར་འུ་ཅག་ལ་བསླབ་ཁྲིམས་བརྒྱ་དང་ཉི་ཤུ་ཙམ་ལས་མེད་ནའང་བསླབ་ཁྲིམས་ཀྱི་གྲངས་ཀ་ད་དུང་འཕར་ངེས། དེ་ནི་བསླབ་པའི་བཅས་མཚམས་མཇུག་སྒྲིལ་མེད་པའི་རྐྱེན་གྱིས་རེད། ཤཱ་རིའི་བུ། ངས་བལྟས་ན་ཕལ་ཆེར་བསླབ་པའི་བཅས་མཚམས་ཀྱི་གྲངས་ཀ་དེ་ཉིས་བརྒྱའམ་ཡང་ན་ཉིས་བརྒྱ་ལས་མང་བར་འཕར་སྲིད། ཅེས་གསུངས། དབྱར་གནས་ཀྱི་ཆེས་མཐའ་མཇུག་གི་ཉིན་མོར། ཚོང་པ། མེས་བྱིན་ཚོང། ཚོང་ལས་འགྲིམ་འགྲུལ་ནས་ཚུར་འབྱོར་སྐབས། དགེ་འདུན་པ། ལྟོགས་སྐོམ་གྱིས་གཟིར་བའི། ལྟོགས་སྐོམ་གྱིས་གཟིར་བའི་གནས་སྟངས་ཤེས་པས་ཁོང་ཧ་ལས་ཤིང་ཧོན་ཐོར། གང་ལྟར། ཁོང་ངོ་ཚ་ཁ་སྐྱེངས་སུ་གྱུར་པས་རང་ཁྱིམ་དུ་དགེ་འདུན་པ་གསོལ་ཚིགས་ལ་གདན་དྲངས་ཏེ་དགེ་འདུན་པ་རེ་རེར་ན་བཟའ་གསར་པ་རེ་ན་བཟའ་གསར་པ་རེའང་ཕུལ། བཅོམ་ལྡན་འདས་ཀྱིས་དབྱར་གནས་ཀྱི་གསུང་ཆོས་ཐ་མ་དེ་གནང་གྲུབ་རྗེས། དགེ་སློང་གི་ཚོགས་དང་བཅས་ལྷོ་ཕྱོགས་སུ་ལྗོངས་རྒྱུར་བྱོན་ནོ། དགེ་འདུན་པ་རྣམས་བྲེལ་འཚུབ་མེད་པར་གོམ་བགྲོད་གནང་བས་སྐབས་དེའི་ལྗོངས་རྒྱུ་དེ་ཧ་ཅང་གི་སྤྲོ་སྣང་ལྡན་པར་བྱུང། མཚན་མོར་སྐུ་ངལ་གསོས་ཤིང་ཞོགས་པར་བསོད་སྙོམས་སུ་བྱོན་ཏེ་གུང་ཚིགས་བཞེས་གྲུབ་རྗེས་བསིལ་གྲིབ་ལྡན་པའི་ནགས་ཁྲོད་དུ་ཡུད་ཙམ་རིང་སྐུ་ངལ་གསོས། དེ་ནས་མུ་མཐུད་ཉིན་ལྟར་ཞབས་གོམ་མཛད་ནས་བྱོན་ཞིང། མཚམས་མཚམས་སུ། མཚམས་མཚམས་སུ། གྲོང་གསེབ་རེ་ནས་གསུང་ཆོས་ཞུ་ཕྱིར་དམིགས་བསལ་གྱི་མཛད་རིམ་བཟོས་སྐབས་དེ་རུ་ཉིན་ཤས་བཞུགས་བཞིན་ཡོད། དེ་ལྟར་མཚན་མོ་རྣམས་སུ་དགེ་འདུན་པས་སྒོམ་སྒྲུབ། སྒོམ་སྒྲུབ་མཛད་དེ་མནལ་མ་གཟིམས་པའི་གོང་དེར་མདོ་ལ་སློབ་སྦྱོང་དང་སྐྱོར་སྦྱང་སོགས་གནང་བཞིན་ཡོད། ཉིན་གུང་ཡོལ་ཙམ་ཞིག་ལ་ཁྱེའུ་བཀྲ་ཤིས་མ་ཧེ་འཚོ་བའི་ཕྲུ་གུའི་ཚོ་ཁག་ཅིག་གིས་མ་ཧེ་རྣམས་དེད་དེ་རང་ཁྱིམ་དུ་ལོག་འགྲོ་བ་དང་འཕྲད་པར་ཁོང་གིས། སོ་སོའི་བྱིས་དུས་ཀྱི་འཚོ་བ་དྲན་ཏེ་ཕྲུ་གུ་ཚོའི་མདུན་བཀག་ནས་བཀའ་མོལ་གནང། གློ་བུར་དུ་ཁོང་ལ་སོ་སོའི་ཁྱིམ་མི་རྣམས་མཐོང་འདོད་ཀྱི་ཚོར་བ་རྒྱས་ཏེ། གཅུང་རུ་པ་དང་སྲིང་མོ། བ་ལ་གཉིས་ཡིད་ལ་དྲན་པར་མ་ཟད་སྲིང་མོ་ཆུང་ཤོས་བི་མའང་ཧ་ཅང་དྲན། དེ་ཙམ་ན་ཁོང་གིས་རབ་ཏུ་བྱུང་བ་ཞིག་གི་ངོས་ནས་སོ་སོའི་རྒྱབ་ཏུ་བསྐྱུར་བའི་ཁྱིམ་མི། ཁྱིམ་མིའི་སྐོར་ལ་དེ་ལྟར་ཕྱིར་དྲན་བྱེད་པ་འདི་འགྲིག་པ་ཞིག་ཡིན་ནམ། འོན་ཏེ་མི་འགྲིག་པ་ཞིག་ཡིན་སྙམ་དུ་སོམ་ཉིའི་དྲ་བར་ཚུད། འོན་ཀྱང་དེ་ལྟར་དྲན་པ་ནི་ཆོས་ཉིད་ཅིག་སྟེ་སྲས་སྒྲ་གཅན་འཛིན་གྱིས་ཀྱང་ཁོང་གི་ནང་མི་དྲན་བཞིན་འདུག་ཅེས་ཁོང་ལ་གསུངས་མྱོང། དེ་དུས་ཁྱེའུ་བཀྲ་ཤིས་རང་ལོ་ཉེར་གཉིས་སུ་སོན་ཡོད་ནའང་གཞོན་ནུ་ལོ་ཆུང་གཞོན་ནུ་ལོ་ཆུང་དེ་གཞོན་ནུ་ལོ་ཆུང་དེ་ཚོར་འགྲོགས་རྒྱུ་ཐུགས་མཉེས་པོ་ཡོད། རྒྱུ་མཚན་ནི་ཁོང་ཚོར་འགྲོགས་ན། དེ་དེ་བཞིན་སེམས་སྐྱིད་པོ་ཡོང་གི་ཡོད་པའི་རྐྱེན་གྱིས་རེད། དེ་ལྟར་ཁོང་གིས་དུས་ཡུན་མང་ཆེ་བ་སྲས་སྒྲ་གཅན་འཛིན་དང་ལྷན་དུ་དུས་ཚོད་སྐྱེལ་གྱི་ཡོད་ཅིང་ཁོང་གཉིས་ཀྱིས་སེམས་གཏམ་དམར་མོའང་གསུང་རེས་གནང། ཁྱེའུ་བཀྲ་ཤིས་ཀྱིས་སྲས་སྒྲ་གཅན་འཛིན་ལ་མ་ཧེ་འཚོ་བའི་བྱིས་པ་ཞིག་གི་འཚོ་བའི་སྐོར་གསུངས་པར། སྒྲ་གཅན་འཛིན་གྱིས་དེ་སྔོན། མ་ཧེ་ཞོན་མྱོང་མེད་པས་ཁྱེའུ་བཀྲ་ཤིས་ཀྱིས་གསུངས་པ་ལྟར་ཆེས་ཆེ་བའི་སེམས་ཅན་ཞིག་འདི་འདྲའི་ཁ་ལ་ཉན་པོ་ཡོད་སྐོར་གསུངས་པ་དེར་ཡིད་ཆེས་དཀའ་བར་གྱུར། ཁྱེའུ་བཀྲ་ཤིས་ཀྱིས་མ་ཧེ་ནི་སྒོ་ཕྱུགས་ཁྲོད་ནས་ཁ་ལ་ཉན་ཤོས་ཞིག་ཡིན་པ་གདེང་ཚོད་དང་བཅས་ཏེ་གསུངས། ད་དུང་ཁོང་གིས་གཙང་འགྲམ་བརྒྱུད་དེ་རང་ཁྱིམ་དུ་ལོག་སྐབས་མ་ཧེའི་རྒྱབ་ནས། གན་རྐྱལ་དུ་ཉལ་ཏེ་ཕྱིན་པ། གན་རྐྱལ་དུ་ཉལ་ཏེ་ཕྱིན་པ་གྲངས་ཀྱིས་མི་ལངས་པས་དེ་དུས་སྔོ་ཞིང་དྭངས་པའི་ནམ་མཁའ་དང། ལང་ལོང་དུ་གྱུར་བའི་སྤྲིན་ཕུང་སོགས་མཐོང་ཞིང་མ་ཧེའི་སྒལ་པ་ནི་དྲོད་འཇམ་ལྡན་ཞིང་བག་ལྷོད་པ་ཞིག་ཡིན་པས་དེའི་དགའ་སྐྱིད་ལོངས་སུ་སྤྱད་པའི་སྐོར་ཡང་གསུངས། མ་ཟད་མ་ཧེ་མ་ཧེ་འཚོ་སྐྱོང་བྱེད་པའི་ཕྲུ་གུ་ཚོ་དང་ལྷན་དུ་རྩེད་མོ་རྩེས་པའི་སྐོར་ནས་གསུངས་པར་སྲས་སྒྲ་གཅན་འཛིན་ཧ་ཅང་དགའ་སྤྲོ་སྐྱེས། གང་ལྟར། སྲས་སྒྲ་གཅན་འཛིན་ཕོ་བྲང་དུ་འཚར་ལོངས་བྱུང་བར་བརྟེན་ཁོང་གི་འཚོ་བའི་ཁྲོད་ནས་དེ་རིགས་ལ་ནམ་ཡང་རྒྱུས་ལོན་གནང་མྱོང་མེད། སྲས་སྒྲ་གཅན་འཛིན་གྱིས་ཁོ་བོས་ཀྱང་མ་ཧེ་ཞོན་ན་འདོད་ཅེས་གསུངས་པར་ཁྱེའུ་བཀྲ་ཤིས་ཀྱིས་ཉིན་ཞིག་སྒྲ་གཅན་འཛིན་ལ། མ་ཧེ་ཞོན་པར་གྲ་སྒྲིག་ཞུ་རྒྱུའི་ཁས་ལེན་གནང། ཁྱེའུ་བཀྲ་ཤིས་ཀྱིས་སྲས་སྒྲ་གཅན་འཛིན་ལ་མ་ཧེ་ཞོན་བཅུག་རྒྱུའི་གོ་སྒྲིག་ཇི་ལྟར་བྱས་ན་བཟང་སྙམ་དུ་བསམ་བློ་འདི་ལྟར་བཏང། ཁོང་གཉིས་རབ་ཏུ་བྱུང་བ་ཡིན་པས་ཉིན་ཞིག་དགེ་འདུན་པ་རྣམས་ཁོ་རང་གི་གྲོང་ཚོའི་ཉེ་འཁྲིས་སུ་བྱོན་སྐབས། ཁོས་བཅོམ་ལྡན་འདས་ལ་སྲས་སྒྲ་གཅན་འཛིན་ཁོ་རང་དང་ལྷན་རང་ཁྱིམ་ལ་ལྟ་སྐོར་དུ་འགྲོ་ཆོག་པའི་དགོངས་པ་ཞུས་ཏེ་གཡས་གཡོན་དུ་སྐྱེ་བོ་གཞན་མེད་སྐབས་ཤིག་ལ་ཁོང་གིས་རུ་པ་ལ་ཁྱེད་ཀྱིས། སྲས་སྒྲ་གཅན་འཛིན་ལ་ཁྱེད་རང་གི་མ་ཧེའི་ཁྲོད་ནས་གཅིག་ཞོན་དུ་ཆུག། ཞེས་བཤད་ན་སྲས་སྒྲ་གཅན་འཛིན་གྱིས་ཆུ་བོ་ནི་ར་རྫ་ནའི་ཉེ་འགྲམ་དུ་མ་ཧེ་ཞོན་ཐུབ་པར་འདུག་དེ་ནས་ཁོ་རང་གིས་ཀྱང་ཉེ་སྔོན་གྱི་ལུགས་སྲོལ་ལྟར་གྲྭ་ཆས་ཕུད་དེ་མ་ཧེ་ཞོན་དགོས་སྙམ་དུ་སེམས་ནས་འདི་ལྟར་ཐག་བཅད། ལོ་རྗེས་མ་དེར་བཅོམ་ལྡན་འདས་ཅ་ལི་ཀ་ཞེས་པའི་རྡོ་རོག་ཅན་གྱི་རི་ངོས་སུ་དབྱར་གནས་ལ་བཞུགས། དབྱར་གནས་དེ་ནི་བཅོམ་ལྡན་འདས་མངོན་པར་རྫོགས་པར་སངས་རྒྱས་པའི་རྗེས་ཀྱི་དབྱར་གནས་ཐེངས་བཅུ་གསུམ་པ་དེ་ཡིན། ནི་བཅུ་གསུམ་པ་དེ་ཡིན། སྐབས་དེར་གནས་བརྟན་མེ་གི་ཡས་བཅོམ་ལྡན་འདས་ལ་ཉེ་གནས་ཀྱི་ཚུལ་དུ་ཞབས་ཕྱི་ཞུ་བཞིན་པ་ཡིན་པས་ཉིན་ཞིག་མེ་གི་ཡས་བཅོམ་ལྡན་འདས་ལ་ཞུས་པ། ཁོ་བོ་ནགས་ཁྲོད་དུ་གཅིག་པུར་སྡོད་སྐབས་རང་སེམས་ཆགས་པ་དང། སྲེད་པའི་རྣམ་རྟོག་གིས་དཀྲོགས་ཡོང་གི་འདུག་ཅེས་ཞུས། དེ་ལྟར་ཞུས་དོན་ཡང་བཅོམ་ལྡན་འདས་ཀྱིས་ནམ་རྒྱུན་དགེ་སློང་ཚོར་དུས་ཚོད་དམ་འཛིན་གྱིས་དབེན་པ་བསྟེན་ཏེ་སྒོམ་སྒྲུབ་བྱེད་དགོས་པ་ཞེས་སྐུལ་མ་གནང་གི་ཡོད་སྟབས། མེ་གི་ཡས་སྐབས་ཤིག་རང་གཅིག་པུར་སྒོམ་སྒྲུབ་མཛད་ནའང་ཁོང་ལ་རྣམ་རྟོག་མི་ཉུང་བ་ཞིག་གིས་འགོག་རྐྱེན་བཟོས་པའི་རྐྱེན་གྱིས་རེད། སངས་རྒྱས་བཅོམ་ལྡན་འདས་ཀྱིས་མེ་གི་ཡར་སྨྲས་པ། དབེན་པ་བསྟེན་ཏེ་ཉམས་ལེན་བྱོས་ཤིག་ཅེས་པའི་གོ་དོན་ནི་ཆོས་གྲོགས་ཀྱི་རམ་འདེགས་ལ་མ་བརྟེན་ཅེས་པའི་དོན་མིན་པར། གཞན་དང་ལྷན་དུ་ཆོ་མེད་ཆོ་མེད་གཏམ་ཉོག་དང་ཕན་མེད་ངག་འཁྱལ་གྱིས་དུས་ཚོད་འཕྲོ་བརླག་གཏོང་བ་དེ། ཆོས་ཀྱི་མི་ཚེ་བསྐྱལ་བར་ཕན་ཐོགས་མེད་པའི་བྱ་བ་ཞིག་ཡིན་པ་ལས་དེ་མིན་ཆོས་གྲོགས་ཚོའི་དྲུང་ནས་ཉམས་ལེན་ལ་ཕན་པའི་བསླབ་བྱ་ལེན་རྒྱུ་ནི་ཆེས་གལ་གནད་ཆེ་ཤོས་དེ་ཡིན། དགེ་སློང་ཚོ་ལྷན་གཅིག་ཚོགས་ཏེ་ཕན་ཚུན་ལ་བློ་སྤོབས་བསྐྱེད་ཅིང་རམ་འདེགས་གནང་བ་དེ་ནི་ངེས་པར་གནང་དགོས་པ་ཞིག་ཡིན། དགེ་འདུན་ཚོགས་པའི་དབུས་ནས་སྐྱབས་འགྲོའི་སྡོམ་པ་ལེན་དགོས་པའི་གནད་ཀྱི་དོན་པོ་དེའང་འདི་ལ་ཐུག་ཡོད། ཅེས་སོགས་གསུངས། སླར་ཡང་བཅོམ་ལྡན་འདས་ཀྱིས་སྨྲས་པ། དགེ་སློང་ཞིག་ལ་ངེས་པར་མཁོ་བའི་ཆོས་ལྔ་ཚང་དགོས་ཏེ་དང་པོ། ལམ་གྱི་ངོ་བོ་གོང་འཕེལ་གཏོང་བར་གྲོགས་བྱེད་ཅིང་ཤེས་རབ་དང་བཟང་སྤྱོད་ལྡན་པའི་གྲོགས་ཚངས་པར་མཚུངས་པར་སྤྱོད་པ་བསྟེན་དགོས། གཉིས་པ། དགེ་སློང་ཞིག་གིས་དྲན་ཤེས་ཚུལ་བཞིན་བསྟེན་པར་གྲོགས་བྱེད་པའི་ཚུལ་ཁྲིམས་ཚང་དགོས། གསུམ་པ། དགེ་སློང་ཞིག་གིས་ཐོས་བསམ་སློབ་གཉེར་བྱེད་པར་འདང་ངེས་ཀྱི་དུས་ཚོད་ཡོད་དགོས། བཞི་པ། གུས་རྟག་གི་བརྩོན་འགྲུས་བསྟེན་དགོས། ལྔ་པ། རྣམ་དཔྱོད་ཀྱི་ཤེས་རབ་ཡོད་དགོས། དགོས་བྱ་ཐ་མ་བཞི་ནི། དགོས་ཆོས་དང་པོ་སྟེ་ཉམས་ལེན་ལ་གཅིག་ཏུ་བརྩོན་པའི་གྲོགས་བཟང་པོ་ཡོད་མེད་ཀྱི་རྗེས་སུ་འགྲོ་བས་ན་དགེ་ཆོས། དགོས་ཆོས་དང་པོ་ཚང་ན་ཐ་མ་བཞི་ངང་གིས་འོང་བ་ཡིན་ཞེས་གསུངས། ཡང་བཅོམ་ལྡན་འདས་ཀྱིས་སྨྲས་པ། མེ་གྷི་ཡ། ཁྱེད་ཀྱིས་སེམས་རྩེ་གཅིག་པའི་སྒོ་ནས་འཆི་བ་དང་སྙིང་རྗེ་མི་རྟག་པ་སོགས་སྒོམས་ཤིག། དེ་བཞིན་འདོད་ཆགས་ཀྱི་གཉེན་པོར་ཤི་ཟིན་པའི་མིའི་ཕུང་པོ་སྒོམས་ཤིག། སྒོམ་སྟངས་ནི། དམིགས་བྱ་དེའི་དབུགས་ཀྱི་རྒྱུ་བ་ཆད་ཅིང་ལུས་ཉམས་རྒུད་དུ་ཕྱིན་པ་ནས་འགོ་བཙུགས་ཏེ་མཐར། རུས་ཁོག་དག་ཀྱང་འཐོར་ནས་ཐལ་རྡུལ་དུ་གྱུར་ཐལ་རྡུལ་དུ་མ་གྱུར་བར་གྱི་རིམ་པ་དགུ་པོ་ལེགས་པར་སྒོམས་ཤིག། དེ་བཞིན་ཞེ་སྡང་དང་ཁོང་ཁྲོའི་གཉེན་པོར་སྙིང་རྗེ་སྒོམས་ཤིག་དང། སྙིང་རྗེ་བསྒོམས་པ་དེས་རང་རྒྱུད་ལ་མངོན་དུ་གྱུར་འོང་བའི་ཁོང་ཁྲོ་དང་ཞེ་སྡང་གི་རྒྱུ་རྐྱེན་དག་སེལ་བར་བྱེད། འདོད་རྔམ་དང་སྲེད་ཞེན་གྱི་གཉེན་པོར་མི་རྟག་པ་སྒོམས་ཤིག་དང། འདུས་བྱས་ཐམས་ཅད་ཀྱི་སྐྱེ་འཇིག་གི་རང་བཞིན་གསལ་བར་མངོན་འོང། ཐེ་ཚོམ་དང་རྣམ་རྟོག་གི་གཉེན་པོར་དམིགས་པ་རྩེ་གཅིག་པའི་སྒོ་ནས་དབུགས་འབྱུང་རྔུབ་ལ་མཉམ་པར་ཞོག་ཅིག། གོང་དུ་ཞུས་པའི་ཉམས་ལེན་གྱི་རིམ་པ་བཞི་པོར། རྒྱུན་དུ་དམིགས་པ་གཏད་དེ་བསྒོམ་ཐུབ་ན། ཁྱེད་ཀྱིས་རིང་པོར་མི་ཐོགས་པར་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཐུབ། ཅེས་གསུངས་སོ། ལགས་སོ། ད་འདི་ལ་ལེའུ་ལྔ་བཅུ་དུ་གསུམ་དེ་རྫོགས་སོང། ད་འདི་གི་ཁ་བྲལ་ལ་གནད་དོན་སྙིང་བསྡུས་རགས་ཙམ་འགྲེལ་བཤད་ཞུ་ཡ་ཡིན། ད་འདི་གི་གནད་དོན་སྙིང་བསྡུས་ཀྱི་སྐོར་དེ་ཚོ་ཞུ་དུས་ཙམ་པ། ཐང་རྒྱལ།

དགེ་ཚུལ་སློང་གི་ཁྲིམས་ཆ་བཞག་པ་ཡིན་ན་དགེ་ཚུལ་བླངས་འདས་སོ་དྲུག་དང་དགེ་སློང་ཁྲིམས་ཉིས་བརྒྱ་ལྔ་བཅུ་རྩ་གསུམ་སླས་ནས་བར་ད་ཉིས་བརྒྱ་ལྔ་བཅུ་རྩ་གསུམ་བྱེད་ནུས་ལ། ལུས་བར་ལ། ད་དེ་ལ་ཉིས་བརྒྱ་འམ་ཡང་ན་ཉིས་བརྒྱ་ལས་མང་བར་བར་སྲིད་བྱས་ནས་དུ་བྱ་ལན་གནང་ཡོད་རེད། འདི་དེ་ནས། ད་ཁྱད་ཆོས་དེ་འདྲས་ལ་བརྟེན་བྱས་ཡོང་བའི་བཟོ་འདྲ་ཅིག་བྱས། ཨ་དེ་ནས་དོན་སྙིང། ད་དེ་ནང་ནས་དོན་དག་གཉིས་པོ་དེ་དེ་ནང་ལོགས་ལ། ནས་དེ་ནང་ལ་ཆ་དེ་དེ་ནང་ལོགས་ཀྱི་སྒྲུང་གི་དོན་སྒྲུང་གི་ཚུལ་ལ་བཤད་ནས། དགེ་སློང་ཞིག་ལ་ཉེ་བར་མཁོ་བ་ཆོས་ལྔ་ཚང་དགོས་ཟེར་གསུངས་བཞག། ད་དེ། དེ་དགེ་སློང་དེ་ཡིན་པ་བྱས། ལོས་བྱས་ལོས་འོས་པ་བྱས། ད་འདི་ག་རེ་ཞུ་དགོས་རེད་ད། དེང་སང་གི་སྤྱི་ཚོགས་སྤྱི་ལ་ལྟོས་བྱས་བཤད་པ་ཡིན་ན། ཨ་ནི་ད་འདི་དགེ་སློང་ཞིག་ལ་ངེས་པར་དུ་བྱེད་དགོས་པའི་ཆོས་ལྔ་ཚང་དགོས་ཟེར་དེ་ནང་ནས་དང་པོ་འདི། ལམ་གྱི་ངོ་བོ་གོང་འཕེལ་དུ་གཏོང་བར་གྲོགས་བྱེད་ཅིང་ཤེས་རབ་དང་བཟང་སྤྱོད་ལྡན་པའི་གྲོགས་ཚངས་པ་མཚུངས་པར་སྤྱོད་པ་བསྟེན་དགོས་ཟེར་ཏེ་དང་པོ་འདི་གནད་འགག་ཆེ་ཤོས་ཅིག་ཆགས་ཀྱི་ཡོད་ས་རེད། ཁ་ཅིག་ཞུས་ན་དེའི་འོག་གི་ཐ་མ་དེ་ལ། དགོས་ཆོས་ཐ་མ་བཞི་ནི་དགོས་ཆོས་དང་པོ་སྟེ་ཉམས་ལེན་ལ་གཅིག་ཏུ་བརྩོན་པའི་གྲོགས་པོ་བཟང་པོ་ཡོད་མེད་ཀྱི་རྗེས་སུ་འགྲོ་བས་ན། དགོས་ཆོས་དང་པོ་ཚང་ན་ཐ་མ་བཞིར་ངང་གིས་འོང་བ་ཡིན། བྱས་བྱས། དེ་ནང་ལ་བྲིས་ཡོད་རེད་དེ། བཀོད་པ་དེའི་དོན་དང་མཚུངས་པ་ཅིག་ལྟ། དེང་དུས་མི་ད་མི་སྐྱ་སུ་འདྲ་ཅིག་ཡིན་རུང་མི་སྐྱ་ཡིན་རུང་ད་དགེ་ཚུལ་དགེ་སློང་དགེ་སློང་དེ་ཡིས་འོས་པ་རེད། དེ་བས་ཀྱང་འོས་པ་རེད། འགན་འཁྲི་ཆེན་པོ་ཡོད་རེད། འདི་འདྲའི་ཐུགས་ལ་ཐུགས་ཞིབ་གནང་དགོས་རེད་ལ། དོ་སྣང་གནང་དགོས་ཀྱི་རེད་ད་སློབ་སྦྱོང་ཁོ་རང་ཐར་པ་དང་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ལ་ཉེ་བའི་ལག་ལེན་ཞིག་བརྩོན་དགོས་རེད་དེ་ནས་དགེ་སློང་དེ་ཚོས་དུས་འོས་གཞུང་ཆེན་གྱི་ཉམས་ཞིབ་ཆེན་པོ་གནང་གི་ཡོད་རེད་དེ་ཡིན་དུས་ཡོད་པའི་ལོས་འོས་པ་རེད། ཨ་ནི་ག་རེ་ཞུ་དགོས་རེད་ད་ཁྱིམ་བདག་ཕོ་མོ་གཅིག་གི་ཐོག་ནས་མ་གཏོགས་བསམ་བློ་གཏང་ཕྱོགས་ག་འདྲ་ཞིག་རེད་ཟེར་མཐུན་ཕྱོགས་གཅིག་སྒང་ལ་བཞག་པ་ཡིན་ན། དེ་ཡིས་དང་པོ་ལམ་གྱི་ངོ་བོ་གོང་འཕེལ་དུ་གཏོང་བར་གྲོགས་བྱས་ཤིང། ཤེས་རབ་དང་བཟང་སྤྱོད་ལྡན་པའི་གྲོགས་ཚངས་པ་མཚུངས་པར་སྤྱོད་པ་བསྟེན་དགོས་ཟེར་དེ་ང་རང་གིས་གོ་བའི་ཐོག་ནས་མ་གཏོགས་དཔྱོད་ཅིག་ཞུས་པ་ཡིན་ན། ཨ་ནི། ལམ་གྱི་ངོ་བོ་གོང་འཕེལ་དུ་གཏོང་བར་གྲོགས་བྱེད་ཅིང་ཟེར་དེ་ལ་ལམ་གྱི་ངོ་བོ་ཅིག་དང་པོ་ཨ་ལས་སོ་སོས་ངོས་བཟུང་ཐུབ་པ་ཅིག་བྱས་ཏེ་ངོས་བཟུང་ཐུབ་པ་དེ་ག་རེ་ཟེར་ན་ལམ་གྱི་ངོ་བོ་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་འདི་ལ་ཚང་མ་ཡིན་ནས་བརྩི་གི་ཡོད་རེད། ཚང་མ་དང་ཁྱིམ་པ་ཕོ་མོ་སུ་འདྲ་ཅིག་ཡིན་རུང་དེང་དུས་ཡིན་ན་ཨ་ནི་སེམས་བསྐྱེད་སྐྱེ་དགོས་རེད་དེ་ནས་སེམས་ཅན་ཐམས་ཅད་དོན་དུ།

ལམ་གྱི་ངོ་བོ་གཅིག་ངོ་ཤེས་པའི་ཐོག་ནས་བཟང་པོའི་ལམ་དེ་ལ་བརྟེན་བྱས་མཐར་ཐུག་གི་སེམས་ཅན་གཞན་ལ་ཕན་པའི་བྱ་བ་སྒྲུབ་ཡག་གི་གོང་འཕེལ་དུ་འགྲོ་བ་ལ། དེ་འདྲ་ཅིག་གིས་གྲོགས་བྱེད་ཐུབ་པ་ཅིག་ཕར་མི་གཞན་ལ་གྲོགས་བྱེད་ཐུབ་པ་ཅིག་དང། ཨ་ཡང། ཤེས་རབ་དང་བཟང་སྤྱོད་ལྡན་པའི་གྲོགས་ཡང་འདི་ནང་བཞིན་གྱི་ཤེས་རབ་དང་བཟང་སྤྱོད་ལྡན་པའི་གྲོགས་ཤེས་རབ་ལྡན་པ། ཨ་ནི།

ཨ་ནི་མ་སྐྱེས་པའི་ཞོ་ཞེས་བྱའི་ཨ་འདས་ཞོ་ཡིས་ག་ངའི་ཁྲེལ་ཡོང་དགོས་པ་རེད། འདི་དུས་བསམ་པ་གྲོགས་བཟང་པོ་བསྟེན་བྱས་གྲོགས་བཟང་པོའི་བཀའ་ནི་ངས་སོ་སོའི་ཡོན་ཏན་ལམ་བཟང་པོའི་ནང་ལ་བསྟེན་དགོས་ཏེ། དང་པོ་དེ། ལ་གྲོགས་སུ་བསྟེན་ཏེ་བྱས། ཨ་ནི། གཉིས་པ་དེ་ལ། དགེ་སློང་ཞིག་གིས་དྲན་ཤེས་ཚུལ་བཞིན་བསྟེན་པར་གྲོགས་བྱེད་པའི་ཚུལ་ཁྲིམས་ཚང་དགོས། ད་དེ་དེ་བཞིན། དེ་ལ་དགེ་སློང་གཅིག་སྒང་ལ་བཤད་ཡོད་རེད་ད་དེ་ཚང་མས་ཧ་མ་གོ་གཅིག་མི་འདུག་ད་ཁྱིམ་པ་ཕོ་མོ་གཅིག་སྒང་ལ་བསམ་བློ་བཏང་བྱས་མི་རིགས་སུ་འདྲ་གཅིག་ཡིན་རུང་ད། སུ་དང་སུ་ཡིན་ན་གཅིག་གིས་དྲན་ཤེས་ཚུལ་བཞིན་དུ་བསྟེན་དགོས་པ་རེད་སོ་སོའི་སློབ་སྦྱོང་བྱས་པ་བཅས་དང་སོ་སོས་ལམ་བཟང་པོ་དེ་བསྟེན་པ་དེ་ལམ་བཟང་པོ་བསྟེན་ཡག་གི་གོམས་གཤིས་ག་རེ་བྱས་ཡོད་རེད་ཆ་རྐྱེན་ག་རེ་བསྒྲུབས་ཡོད་རེད་དེ་གས་སོ་སོས་བསྒྲུབས་པ་དེ་ཚོ་ལ་དྲན་ཤེས་བསྟེན། དྲན་དང་ཤེས་བཞིན་གྱིས་བསྟེན་བྱས་ཚུལ་བཞིན་བསྟེན་ནས་སོ་སོའི་གཙོ་བོ་ཚུལ་ཁྲིམས་བརྟན་པོ་སྲུང་དགོས་དེ་གལ་ཆེན་པོ་རེད།

ད་བྱ་བ་བཟང་པོ་དེ་བསྒྲུབ་པ་ལ་དེ་གི་སྟེང་གི་སློབ་སྦྱོང་བྱེད་དགོས་གོ། རེད། སློབ་སྦྱོང་མ་བསྟེན་པ་ལ། ནི། སོ་སོའི་རང། ད་ཁར་ཆུ། རེད། རང་རྟོགས་ཀྱི་ཤེས་རབ་དེ་འདྲ་ཡོད་ན། གང་ཞིག་རང་རྟོགས་ཀྱི་ཡེ་ཤེས་དེ་འདྲ་ཡོད་ན། ང་ཚོས་ཞུ་མ་ཐུབ་ཅིག། རེད། ད་རང་རྟོགས་ཀྱི་ཡེ་ཤེས་ཡོད་རུང་དེ་ལ་གྲོགས་བསྟེན་པ་ལ། ནི། གྲོགས་དང། དྲན་དང་ཤེས་བཞིན་གྱི་ཤེས་རབ། བསྐྱང་ཡ་ཅིག། མེད་ན། ཁག་པོ་ཡོད། རེད། རྒྱུན་བསྐྱང་ཐུབ་མེད་པ་བཟོ་ཡ་ཅིག། རེད།